མ་འཁྲུལ་བའི་ཤེས་པ་ཡིན་ན་སྣང་བ་ལྟར་དུ་བདེན་དགོས་ཀྱི་འདུག་གསུང་གི་ཡོད་རེད། རང་ལུགས་ལ་ཁོ་ལོག་ཤེས་འཁྲུལ་ཤེས་ཡིན་ཙང་ཁོ་ལ་སྣང་ན་ཡང་གས་གས་རྙོག་དྲ་མི་འདུག་ཁོ་ལ་སྣང་བ་ལྟར་དུ་བདེན་མི་དགོས་པའི་ཕྱིར། ད་ཤིང་འཛིན་རྟོག་པ་ལ་སྣང་ཚུལ་ག་རེ་འདུག་གོ་ཟེར་ན་ཟླ་བ་དང་སྐར་མ་ལྟ་བུའི་སྣང་ཚུལ་གཅིག་འདུག་ཆུ་དང་འོ་མ་འདྲེས་པ་ལྟ་བུའི་སྣང་ཚུལ་གཉིས་ཀའང་ཡོད་ཟེར་དགོས། རེད་བ། ད་ག་རེ་རེད་ཟེར་ན།

ཤིང་འཛིན་རྟོག་པ་ལ། ཤ་ཤུག་དེ་དང་ཤིང་གི་ངོ་བོ་དེའོ། གཅིག་རྗེས་སུ་འགྲོ་ས་དང་གཅིག་རྗེས་སུ་འགྲོ་བ་པོ་དང་པོ་སྣང་ཞིང་སྣང་དེ་ཤིང་དེ་ཉིད་ཤིང་གསལ་རྣམས་ལ་རྗེས་སུ་འགྲོ་བ་ཡིན་པར་སྣང་བའི་ཕྱིར། སྣང་ཡང་འདི་ལྟ་དེ་ལ་ཟླ་བ་དང་སྐར་མ་འདྲ་པོ་ད་ག་རེ་ད་ག་རེ། ཤིང་གསལ་རྣམས་དང་ཤིང་གི་ངོ་བོ་དེ། རྗེས་སུ་འགྲོ་ས་དང་འགྲོ་བ་པོར་སྣང་བ་ལྟ་བུ་ཡིན་ད་ཐ་དད་དུ་བྱས་ཐ་དད་དུ་སྣང་བ་དེ་བྱུང་བ་རེད་སྦྱར།